ཅེས་སེམས་ཅན་ཐམས་ཅད་ལ་ཡང་ཅིག་ཕན་པའི་གི་བསམ་པ་བཟང་པོའི་སྒོ་ནས་ཨ་ནི་པའི་ཞལ་འདོན་མཉམ་དུ་གསུང་རོགས་གནང་ཞུ་བ་ཡིན།